ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་མཛད་སྒོའི་ཐོག་ཕེབས་པའི་སྐབས་སུ་ཕེབས་ལམ་གཡས་གཡོན་ནས་རྒྱལ་སྤྱིའི་ནང་པའི་བླ་ཆེན་དང་མཁན་པོ་དགེ་འདུན་པ་བཅས་ནས་ཕྱག་ཏུ་མཇལ་དར་བསྣམས་ནས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ཕེབས་བསུ་ཞུས་པ་དང། ཚོགས་འདུ་ཚོགས་སའི་ཚོགས་ཁང་དེའི་སྡིངས་ཆའི་ཐོག ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གཙོས་པའི་བླ་ཆེན་དང་གནད་ཡོད་མི་སྣ་བཞུགས་གྲལ་དུ་བཞུགས་པ་དང། སེ་ར་སྨད་ཟི་ལིང་སྟོང་འཁོར་རིན་པོ་ཆེས་གོ་སྒྲིག་ཚོགས་ཆུང་གི་ངོ་བོའི་ཐོག་ནས ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གཙོས་པའི་ཆེད་ཕེབས་གནང་བའི་ནང་པའི་བླ་མ་དང་མཁན་པོ་གནད་ཡོད་མི་སྣ་དང་དགེ་འདུན་པ་བཅས་ཡོངས་ལ་ཕེབས་བསུ་དང་ཚོགས་འདུའི་སྐོར་ངོ་སྤྲོད་གནང་གདའ།
དེ་རིང་སྟོན་པ་ཐུགས་རྗེ་ཅན་མངོན་པར་རྫོགས་པར་སངས་རྒྱས་པའི་གནས་ཁྱད་པར་ཅན་རྡོ་རྗེ་གདན་འདི་ལ་ཡང་ལྷར་བཅས་སྲིད་ཞིའི་གཙུག་རྒྱན་འཛམ་གླིང་ཞི་བདེའི་དེད་དཔོན ྋགོང་ས་ལྷ་མིའི་རྣམ་འདྲེན་སྐྱབས་མགོན་རྒྱལ་བའི་དབང་པོ་མཆོག་དབུ་བཞུགས་ཐོག་ནང་པའི་ཡུལ་གྲུ་ཁག་གི་དབུ་ཁྲིད་བླ་ཆེན་རྣམ་པ་དང་སྐྱབས་གནས་དགེ་འདུན་གྱི་སྡེ་བཅས་ལ་ཡང་གུས་ཕྱག་སྔོན་དུ་བཏང་བའི་ཐོག་ནས། གཞུང་འབྲེལ་གྱི་དཔོན་རིགས་ཆེ་ཁག་ཁག་དང་གནད་ཡོད་ཀྱི་སྐུ་མགྲོན་རྣམ་པ། གཞན་ཡང་རྒྱལ་ཁབ་ཁག་མི་འདྲ་བ་སུམ་ཅུ་སོ་བདུན་ཙམ་ཕེབས་པའི་སྐུ་མགྲོན་རྣམ་པ་ཉིས་སྟོང་ཙམ་རྣམ་པ་བཅས་ལྷན་རྒྱས་ལ་ཡང་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཟླ་བ་བཅུ་གཉིས་པའི་ཚེས་ཉི་ཤུ་དགུ་ཡི་ལྷ་ས་དགེ་བའི་ཉིན་དེ་ནས་བཟུང་སྟེ་ཉི་མ་གསུམ་གྱི་རིང་ལ་འཚོགས་རྒྱུའི་རྒྱལ་སྤྱིའི་དགེ་འདུན་པའི་བགྲོ་གླེང་ཆེན་མོ་དབུ་འབྱེད་ཀྱི་མཛད་སྒོ་དེར་ཡང་ཆེད་ཕེབས་བཀའ་དྲིན་བསྐྱངས་གནང་བ་དེར། ལག་ཟུང་སྙིང་གར་སྦྱར་ནས་དད་གུས་སྤྲོ་གསུམ་གྱི་ངང་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་བགྲོ་གླེང་འདིའི་དགོས་པ་དང་དམིགས་ཡུལ་གཙོ་བོ་དེ་སྟོན་པ་གཅིག་གི་ཆོས་ཚུལ་ཉམས་བཞེས་གནང་མཁན་གྱི་པཱ་ལིའི་ཆོས་བརྒྱུད་དང། ལེགས་སྦྱར་གྱི་ཆོས་བརྒྱུད་གཙོས་པའི་གྲུབ་མཐའ་ཁག་ཁག་དང་མི་རིགས་འདྲ་མིན་དེ་ག་ནང་བཞིན་རྒྱལ་ཁབ་མི་འདྲ་བ་སོ་སོའི་བར་ཉི་མ་གསུམ་གྱི་རིང་ལ་ཡང་བསམ་ཚུལ་བརྗེ་ལེན་དང། ཉམས་མྱོང་སྤེལ་རེས་ཀྱི་ལམ་ནས་བསམ་ཤེས་དང་གོ་བསྡུར་ལེགས་ཆ་ལེན་རེས་བཅས་གནང་ཡག་དང། དུས་རབས་ཉེར་གཅིག་པ་འདིའི་ནང་ལ་ཡང་ནང་པ་སངས་རྒྱས་པའི་ཆོས་ཀྱི་རིན་ཐང་དང། དད་གནས། དེ་ག་ནང་བཞིན་གྱི་མང་ཚོགས་ཁྲོད་ལ་ཁ་ཡོད་ལག་ཡོད་ཀྱིས་ནང་ཆོས་ཀྱི་བསླབ་བྱ་ལག་བསྟར་ག་འདྲས་བྱེད་དགོས་ཀྱི་ཡོད་མེད་སྐོར་ལ་ཡང་བགྲོ་གླེང་ཞུ་ཡ་ཡིན།
དེ་ཡང་ས་གནས་ནས་ང་ཚོའི་གསར་འགོད་པས་གནས་ཚུལ་བཏང་བ་ལྟར་ན་གོང་ས་མཆོག་གིས་སྐབས་དེ་ལ་དབུ་འབྱེད་ཀྱི་གཏམ་བཤད་གནང་བའི་ནང་ནང་ཆོས་ཁས་ལེན་མིན་ཇི་ལྟར་ཡང་རུང་གཙོ་ཆེ་ཤོས་སོ་སོའི་སེམས་འདུལ་ཐབས་ཀྱི་ཆེད་དུ་རང་གཞན་གཉིས་ཀྱི་དོན་དུ་བཟང་ཕྱོགས་ཀྱི་སེམས་བསྐྱེད་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐོར་དབུ་འབྱེད་ཀྱི་མཛད་སྒོའི་ཐོག་བཀའ་སློབ་གནང་མཛད་གདའ། ཆོས་ཁས་བླངས་ནའི་རེད་ཆོས་ཁས་མ་བླངས་ནའི་ཅེས་ངང་དུ་ཚང་མ་ལོག་གི་མི་ལ་གཞན་ལ་ཡང་གནོད་པ་མ་བྱེད་པ་བྱས་གཞན་ལ་ག་ཚོད་ཐུབ་ཐུབ་ཀྱི་ཕན་བཏགས་འདི་བྱུང་ན་སོ་སོའི་སེམས་སྐྱིད་པ་ཨ་ནི་དཔེར་ན་ཆགས་སྡང་གི་ལས་ཞེ་དྲག་མ་བསགས་པ་ཞིག་བྱེད་ཀྱི་ཡིན་ན་སེམས་ཀྱི་ཞི་བདེ་རང་བཞིན་གྱིས་ཡོང་བསྡད་ཡང་བྱེད་ཀྱི། སེམས་ཀྱི་ཞི་བདེ་དེ་གིས་ལུས་ཀྱི་འཕྲོད་བསྟེན། བོད་ང་རང་ཚོ་ནམ་རྒྱུན་ཚེ་སྒྲུབ་དང་ཚེ་སྒྲུབ་ཟེར་གྱི་ཡོད་རེད་དེ། ཁོ་གང་འདྲ་སེམས་ཀྱི་ཞི་བདེ་ཡག་པོ་བྱུང་བ་ཡིན་ན་དེ་ལས་ལྷག་གི་ཚེ་སྒྲུབ་ཡོད་མ་རེད། སེམས། ཁོང་ཁྲོའི་གཞན་དབང་དུ་བཏང་ཨ་ནི་འདོད་ཆགས་ཀྱི་གཞན་དབང་དུ་བཏང་ནས་ཕྱིན་པ་ཡིན་ན་ཅིག་ཙོག་ཙོག་བསྡད་ཅིག་ཁ་འདོན་དགེ་སྦྱོར་རོ་ཞུ་བྱས་པ་ཡིན་ནའི་ཏག་ཏག་ཅིག་གི་ནུས་པ་ཐོན་ཡག་ཁག་པོ་རེད་འདུག་ད་གཙོ་བོ་སོ་སོའི་སེམས་རྒྱུད་དུལ་བ་བྱས་ཏེ་དཔེ་གལ་ཆེན་པོ་རེད་ཤག། ཡང་སྐབས་དེ་ལ་ད་རུང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བྱང་ཆུབ་ཀྱི་སེམས་དང་སྟོང་ཉིད་ལྟ་བར་གཞན་ལ་བཀའ་སློབ་གནང་བ་ལྟར་མགོན་པོ་གང་ཉིད་ནས་ཀྱང་ཉམས་སུ་བླང་བཞིན་ཡོད་པའི་བཀའ་གནང་མཛད་གདའ། ངས་བྱང་ཆུབ་ཀྱི་སེམས་ཉམས་ལེན་བྱེད་ཡ་དང་སྟོང་ཉིད་ཀྱི་ལྟ་བ་ཉམས་ལེན་བྱེད་ཡ་དེ་ཞོགས་ཀས་ལངས་པ་ནས་བཟུང་ཅིག་ཞེས་རྟག་པར་བསམ་བློ་བཏང་བསྡད་ཀྱི་ཡོད་དེའི་ཚོད་ཀྱིས་ཚོགས་བསགས་སྒྲིབ་སྦྱོང་ཡོང་གི་ཡོད་རེད་ལ་གང་ལྟར་ད་ཚེ་རབས་ནས་ཚེ་རབས། ག་རེ་ཟེར་དགོས་རེད་སྐྱེ་གནས་བཟང་པོ་ཅིག་གི་གཞན་དོན་མུ་མཐུད་ནས་རྒྱ་ཆེན་པོ་ཡོང་ཐུབ་ཡ་ཞིག་གི་སྨོན་ལམ་མདོར་བསྡུས་ཡིན་དུས་ཙ་ན་ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་སེལ་བར་ཤོག་ཟེར་འོ་ད་དེ་སེམས་ཤུགས་ཞེ་པོ་སྐྱེ་ཡོང་གི་འདུག། གཞན་ཡང་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ནས་རབ་ཏུ་བྱུང་བ་རྣམས་ཀྱི་རྟགས་ཆ་ལུགས་བརྗེ་བ་ཙམ་གྱིས་མི་ཆོག་པར་གཙོ་ཆེ་ཤོས་སོ་སོའི་བསམ་བློ་ལ་འགྱུར་བ་གཏོང་དགོས་པའི་ལམ་སྟོན་གནང་མཛད་གདའ། མཛད་སྒོའི་ཐོག་ནང་པའི་རྒྱལ་ཁབ་འདྲ་མིན་ཁག་གི་བླ་ཆེན་དབུ་ཁྲིད་དང་འཐུས་མི་རྣམ་པ་ལྷན་ཞུགས་གནང་བའི་ནང་ཤི་རི་ལང་ཀའི་དགེ་འདུན་པའི་ཚོགས་པའི་ཡན་ལག་ཨ་ས་གི་རི་ཡའི་གནས་བརྟན་སྒྲིག་སྲུང་འབུམ་རམས་པ་ཝ་ར་ཀ་གོ་རྡ་ཛ་ན་ར་ཐི་ལགས་ཀྱིས་གསུང་བཤད་གནང་བའི་ནང། ཁོང་གིས་གསུངས་ན། འདི་ལྟ་བུའི་རྒྱལ་སྤྱིའི་ནང་པའི་དགེ་འདུན་པའི་ལྷན་ཚོགས་དེའི་ནང་ཐེག་པ་ཆེ་ཆུང་སྔགས་དང་བཅས་པའི་ཆོས་ཉམས་ལེན་ཚང་མ་གི་དགེ་འདུན་ལྷན་འཛོམས་གནང་བའི་དམིགས་ཡུལ་གཙོ་བོ་དེ་ནི་ནང་ཆོས་དར་སྤེལ་གྱིས་འཛམ་གླིང་ཞི་བདེ་བསྐྲུན་རྒྱུ་དེ་ཡིན་པ་སོགས་གསུང་བཤད་གནང་གདའ། དེ་མཚུངས་རྒྱལ་ཁབ་འདྲ་མིན་གྱི་ནང་པའི་སྡེ་ཁག་གི་སྐུ་ཚབ་བླ་ཆེན་དང་མཁས་དབང་རྣམ་པས་གསུང་བཤད་གནང་བ་དང། གཞན་ཡང་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་ལགས་ཀྱིས་གསུང་བཤད་གནང་བའི་ནང། ཁོང་གིས་གསུངས་ན་འཛམ་གླིང་རྒྱལ་ཁབ་འདྲ་མིན་ནས་ནང་པའི་མཁས་དབང་ལྷན་འཛོམས་ཀྱིས་ཕན་ཚུན་མཉམ་ལས་གནང་སྟེ་ནང་ཆོས་ཀྱི་རིན་ཐང་དང་འཚེ་བ་མེད་པའི་ལྟ་གྲུབ་དང་ཆོས་ལུགས་མཐུན་སྒྲིལ་གྱི་ཐོག་ནས་རྒྱལ་མཚམས་ལས་བརྒལ་ཏེ་ལས་འགུལ་སྤེལ་ཐུབ་པའི་རེ་བ་ཞུ་བཞིན་ཡོད་ཅེས་གསུངས་གདའ། ཡང་ལྷན་ཚོགས་དེའི་ཤྲི་ལངྐ་དང་བོད་ཀྱི་ནང་པའི་སྤུན་གྲོགས་ཚོགས་པའི་ཚོགས་གཙོ Damenda Porage ལྷན་ཚོགས་དེ་དང་འབྲེལ་གོང་ས་མཆོག་གི་དགོངས་གཞི་སྐོར་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
His Holiness the Dalai Lama's Commitment།
ཁོང་གིས་གསུངས་ན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འགྲོ་བ་ཡོངས་ཀྱི་ཆེད་ཐུགས་རྗེའི་དམ་བཅའ་དང་འབྲེལ་ནས་གང་ཉིད་ཀྱི་རླབས་ཆེན་གྱི་མཛད་པ་ལ་བརྟེན་ནས་འདི་ལྟ་བུའི་དགེ་འདུན་ལྷན་འཛོམས་གནང་ཐུབ་པ་ཞིག་ཡིན་པ་སོགས་གོང་ས་མཆོག་གི་མཛད་འཕྲིན་ལ་ཆེ་བསྟོད་རྒྱ་ཆེ་གནང་གདའ། གཞི་རྩའི་སྤྱིར་ན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་དགོངས་གཞི་ལྟར་ནང་པ་སངས་རྒྱས་པའི་ལེགས་སྦྱར་ཆོས་བརྒྱུད་འཛིན་པ་དང་པཱ་ལི་ཆོས་བརྒྱུད་འཛིན་པའི་ནང་པའི་རྗེས་འབྲང་བཅས་དབར་ཕན་ཚུན་འབྲེལ་ལམ་གོང་མཐོར་གཏོང་ཐབས་སུ་དགའ་ལྡན་ཕོ་བྲང་གི་ལྷོ་ཤར་ཨེ་ཤི་ཡའི་འབྲེལ་མཐུད་ཁང་ནས་ཐོག་མར་སྤྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བཅུ་དགུ་བར་ཆོས་བརྒྱུད་གཉིས་ཀྱི་དགེ་འདུན་པའི་ཤེས་ཡོན་བརྗེ་ལེན་གྱི་ལས་གཞི་སྤེལ་བ་དང་དེ་རྗེས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་ལ་རྒྱལ་སྤྱིའི་ནང་པའི་བགྲོ་གླེང་ཐེངས་དང་པོ་གནང་ཡོད་པ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ལོ་མཇུག་ཏུ་ཆོས་བརྒྱུད་གཉིས་ཀྱི་དགེ་འདུན་པའི་དབར་ལ་ཤེས་ཡོན་བརྗེ་ལེན་གྱི་ལོ་ལྔའི་ལས་གཞི་དབུ་འཛུགས་གནང་སྟེ་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ལ་སྔ་རྗེས་རྒྱལ་ཁབ་ཁག་གསུམ་གྱི་ནང་ཤེས་ཡོན་བརྗེ་ལེན་གྱི་ལས་རིམ་ཐེངས་གསུམ་སྤེལ་མུས་ཀྱིས་ད་ལན་ལྷན་ཚོགས་དེ་ཚོགས་པའི་བརྒྱུད་ནས་ལས་གཞི་ཐེངས་གཉིས་སྤེལ་རྒྱུ་ཡིན་པ་དང་དེའི་ནང་ནང་པའི་ཆོས་བརྒྱུད་གཉིས་ཀྱི་དགེ་སློང་ལྔ་བཅུས་ལྷན་ཞུགས་གནང་རྒྱུ་ཡིན་པ་རེད།

འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས། འདི་ཚེས་ཉི་ཤུ་ཉིན་སྤྱི་འཐུས་ཁག་ཅིག་བརྒྱུད་ནས་ཁུངས་ལྡན་གནས་ཚུལ་ངོ་སྤྲོད་གནང་བར་གཞིགས་ན། སྤྱི་ཟླ་བཅུ་གཉིས་ཚེས་བཅུ་གསུམ་དང་བཅུ་བཞི་ཉིན་མདོ་སྨད་སྤྱི་འཐུས་དགུ་དང་དབུས་གཙང་སྤྱི་འཐུས་ལྔ། མདོ་སྟོད་སྤྱི་འཐུས་གཅིག་དང་ཆོས་བརྒྱུད་སྤྱི་འཐུས་གཅིག་དེ་བཞིན་ཨོ་གླིང་སྤྱི་འཐུས་གཅིག་བཅས་ཁྱོན་སྤྱི་འཐུས་བཅུ་བདུན་ཡིས་ཚོགས་དྲུང་ལས་ཁུངས་སུ་འདི་ཚེས་ཉི་ཤུ་རྩ་ལྔ་ཉིན་འཚོགས་རྒྱུའི་གསལ་བསྒྲགས་བསྐྱངས་པའི་གྲོས་ཚོགས་ཚོགས་དུས་དྲུག་པའི་མཇུག་སྐྱོང་ཚོགས་དུས་འདིར་བཅར་ཐུབ་རྒྱུ་མིན་པའི་དགོངས་ཤོག་ཕུལ་འདུག་འདི་གའི་གསར་འགོད་པས་ཚོགས་དྲུང་ལས་ཁུངས་སུ་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མཇུག་སྐྱོང་ཚོགས་དུས་དེ་བཞིན་འཚོགས་རྒྱུའི་གནས་སྟངས་ཐད་བཀའ་འདྲི་ཞུས་པར། དེ་སྔ་ཚོགས་དྲུང་ལས་ཁུངས་ནས་གསལ་བསྒྲགས་བསྐྱངས་པ་བཞིན་མཇུག་སྐྱོང་ཚོགས་དུས་དེ་བཞིན་ཚོགས་གཏན་འཁེལ་བའི་གསལ་བསྒྲགས་ལ་ད་ལྟའི་ཆར་འགྱུར་བ་གང་ཡང་ཕྱིན་མེད་པ་གསུངས་བྱུང། གཞི་རྩའི་ཆ་ནས་བོད་མི་མང་སྤྱི་འཐུས་གྲོས་ཚོགས་འཚོགས་པར་གྲོས་ཚོགས་ར་བའི་ནང་སྤྱི་འཐུས་ངོ་ཡོད་གྲངས་འབོར་གསུམ་ཆ་གཉིས་ཚང་དགོས་ཀྱི་ཡོད་པ་དང་ཁ་གྲངས་ཐོག་ནས་བཤད་ན་སྤྱི་འཐུས་སུམ་ཅུ་ལྷག་ཚང་དགོས་ཀྱི་ཡོད་པ་རེད། གྲོས་ཚོགས་མུ་མཐུད་འཚོགས་མ་ཐུབ་པའི་གནས་ཚུལ་དེ་ཡི་དོན་རྐྱེན་གཙོ་བོ་ཞིག་ནི་དེ་སྔོན་སྤྱི་ཟླ་དགུ་པའི་གྲོས་ཚོགས་ཚོགས་དུས་དྲུག་པའི་སྐབས་ཆོས་བརྒྱུད་སྤྱི་འཐུས་དགེ་བཤེས་སྨོན་ལམ་མཐར་ཕྱིན་ལགས་རྒྱ་མི་ཡི་གསང་ཉུལ་དང་འབྲེལ་བ་ཡོད་ཚུལ་གྱི་རྙོག་གླེང་དང་འབྲེལ་ནས་སྐབས་དེ་ཡི་གྲོས་ཚོགས་མུ་མཐུད་འཚོགས་རྒྱུར་སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོན་པའི་རྐྱེན་གྱིས་གྲོས་ཚོགས་ཉིན་གསུམ་རིང་མ་གཏོགས་ཚོགས་ཐུབ་མེད་པ་རེད། བཙན་བྱོལ་བོད་མིའི་བཅའ་ཁྲིམས་དོན་ཚན་ཞེ་དགུ་པའི་ནང་གསེས་གཉིས་པར། སྤྱི་འཐུས་ཉུང་མཐའི་གྲངས་ཚད་མ་ལོན་པར་ཚོགས་འདུ་ཉིན་གྲངས་བདུན་ལྷག་ཕར་འགྱངས་བྱེད་དགོས་བྱུང་ན་ཚོགས་གཙོར་འབྲེལ་ཡོད་ཚོགས་འདུ་ཕར་འགྱངས་ཀྱི་ཐག་གཅོད་བྱ་རྒྱུའི་སྐུ་དབང་ཡོད་པ་དང། འདི་གའི་གསར་འགོད་པས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་འདི་ཚེས་ཉི་ཤུ་རྩ་ལྔ་ཉིན་མཇུག་སྐྱོང་ཚོགས་དུས་དེ་བཞིན་ཚོགས་ཐུབ་མིན་སྐོར་བཅར་འདྲི་ཡོང་ཐབས་ཞུས་ཀྱང་ཡ་ལན་གང་ཡང་གནང་མ་སོང། གཞན་ཡང་ཁ་སྔོན་སྤྱི་ཟླ་བཅུ་གཅིག་ཚེས་བཅུ་དྲུག་ཉིན་ཚོགས་དྲུང་ལས་ཁུངས་ཀྱིས་སྤྱི་འཐུས་རྣམ་པར་ཚོགས་དུས་དྲུག་པའི་ལས་དོན་མུ་མཐུད་སྐྱོང་རྒྱུ་དང་འབྲེལ་བའི་བརྡ་ཐོ་བཏང་བའི་རྗེས་སྤྱི་ཟླ་བཅུ་གཅིག་ཚེས་ཉི་ཤུ་ཉིན་མདོ་སྨད་དང་དབུས་གཙང་སྤྱི་འཐུས་བཅུ་དྲུག་ཡིས་སྤྱི་འཐུས་ཚོགས་གཙོ་ཚོགས་གཞོན་གཉིས་ལ་ཞུ་སྙན་ཕུལ་ཏེ། མཇུག་སྐྱོང་ཚོགས་འདུ་དེ་བཞིན་ངེས་པར་དུ་སྤྱི་ཟླ་བཅུ་གཉིས་ནང་ཚོགས་དགོས་པའི་ཛ་དྲག་དགོས་གལ་ཆེ་བ་གང་ཡང་མ་མཐོང་ཞེས་དང་མཇུག་སྐྱོང་ཚོགས་དུས་ལས་གཞུང་གི་འགྲོ་གྲོན་ཚད་ལས་བརྒལ་བ་འགྲོ་ངེས་ཡིན་ཚུལ་སོགས་བརྗོད་འདུག།

མ་འོངས་པར་བོད་ཕྲུག་ཚོས་བོད་ཡིག་སྦྱོང་བ་ཡིན་ན་ཡང་མཐོ་སློབ་ཏུ་ཞུགས་པར་དཀའ་ངལ་མང་པོ་ཞིག་འཕྲད་ངེས་ཡིན་པ་རང་བཞིན་གྱིས་གསལ་པོ་ཆགས་ཡོད་པས། ཡུ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་སུ་བཞག་པའི་གྲོས་ཆོད་ཀྱི་དགོངས་དོན་འདི་ཡུ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་ངོས་ནས་སྲིད་ཇུས་ལས་གཞི་ཁག་ལག་བསྟར་ཚད་ལྡན་བཟོ་ཐུབ་ན། གནོན་ཤུགས་དེའི་འོག་ནས་རྒྱ་ནག་གཞུང་གིས་བསམ་བློ་མི་གཏོང་རང་གཏོང་ཆགས་ཀྱི་རེད་ཅེས་གསུངས་འདུག།

དེ་གཅིག་བྱས་གཉིས་ནི་ནང་གི་ཁ་ལག་དེ་ཟ་སྙིང་བྲོ་གི་མི་འདུག་གསུམ་ནི་དེ་ང་ཚོ་མཆོད་ཁང་ཡོད་ར་མཆོད་ཁང་དེ་ལ་གི་རྩིས་བྱེད་གི་མི་འདུག་ད་དེ་དཔེ་མཚོན་འདྲ་བོ་རེད་ཁོ་ཚོ་དེ་ཅིག་ཨ་ནི་ནང་གི་གཙོ་དེ་ཚ་ཅིག་ཁོ་ཅིག་ཉི་ལོག་བཞིན་ཡིན་འདུག་འདྲ་བོ་ཅིག་ཁོ་ཅིག་འགྲོན་པོ་འདྲ་བོ་ཡིན་འདུག་འདྲ་བོ་དེ་འདྲ་ཅིག་བྱེད་འོང་འདུག་ཨ་ད་དེ་ང་ཚོ་ནི་དེ་བས་ཉེན་ཁ་ཚ་བོ་མཐོང་དགོས་ར་ད།

འདི་ལྟར་དེང་སྐབས་བོད་མི་གཞོན་སྐྱེས་ཚོས་དྲ་ལམ་ནས་ལས་འགུལ་འདྲ་མིན་སྤེལ་བ་སོགས་ཀྱི་ལམ་ནས། བོད་མི་ཚང་མས་བོད་ཀྱི་སྐད་དང་ཡི་གེ་ཡག་པོ་སྦྱོང་དགོས་པའི་ཐད་དོ་སྣང་དང་དྲན་སྐུལ་བྱེད་མཁན་ཇེ་མང་ནས་ཇེ་མང་དུ་འགྲོ་བཞིན་པ་རེད། ད་རེས་ཡོ་རོབ་མཐུན་ཚོགས་ཀྱི་གྲོས་ཚོགས་སུ་རྒྱ་ནག་གཞུང་གིས་བོད་ནང་བཙུགས་པའི་མི་སེར་སྤེལ་བའི་རིང་ལུགས་ཀྱི་བཅའ་སྡོད་སློབ་གྲྭ་ཁག་འཕྲལ་དུ་སྒོ་རྒྱག་དགོས་པའི་གྲོས་ཆོད་བཞག་པར།